སེམས་དེ་རིམ་པར་བློ་རིམ་པའི་སྒོ་ནས་སྦྱངས་ནས་སེམས་དེ་བསྐྱེད། དེ་ཚར་ནས་ཆོ་ག་ཕ་གིའི་བྱང་ཆུབ་སེམས་དཔའི་སྡོམ་པ་དེ་ཆོ་གས་བཟུང་བའི་ཚུལ་ལོ། དང་པོ་ལ་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་དེ་ནས་བློ་སྦྱང་བ་གཅིག། བྱང་ཆུབ་མཆོག་ཏུ་སེམས་རོ་དང་བློ་སྦྱང་ཡག་གི་རོ་དང་བྱང་ཆུབ་བྱང་ཆུབ་ཏུ་སེམས་སྦྱོང་བས་སོ། དེ་ལ་དེ་ནི།

དེ་ནས་སློབ་དཔོན་ཙནྡྲ་གོ་མི། སློབ་དཔོན་ཞི་བ་འཚོ་སོགས་ཀྱི་དེ་ནི་ལུགས་ཡིན་གསུངས་པ་རེད། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་དག། དེ་བློ་སྦྱང་ཡག་དེ། བདག་གཞན་མཉམ་བརྗེའི་སྒོ་ནས་དེ་ནི་བློ་སྦྱང་བ་ནི་རྒྱལ་སྲས་ཆེན་པོ་ཞི་བ་ལྷའི་ལུགས། རྗེ་བཙུན་འཇམ་དཔལ་དབྱངས་ནས་བྱས་ནས་ཞི་བ་ལྷའི་ལུགས་ཏེ་དེ་ལྟར་སྟོན་པ་ནས་བྱམས་འཇམ་དབྱངས་སོགས་ལ་བརྒྱུད་པའི་གདམས་པ་གཉིས་ཡོད་པ། སངས་རྒྱས་བཅོམ་ལྡན་འདས་བྱས། རེད་བ་དང། འཕགས་པ་ཐོགས་མེད་བྱས། མར་བྱས་ནས་རྒྱ་ཆེན་སྤྱོད་བརྒྱུད་ནས་མར་བྱས་ནས། དེ་གས་མར་བྱས། རྗེ་བཙུན་འཇམ་པའི་དབྱངས་ནས་ཡང་མར། ཟབ་མོ་ལྟ་བརྒྱུད་ནས་མར། རེད་བ་དང། བརྒྱུད་བསྡད་པ། འདི་ནི་ཕ་གིའི་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་སེམས་བསྐྱེད་སྟངས་གཅིག་དང་བདག་གཞན་མཉམ་བརྗེའི་སྒོ་ནས་སེམས་བསྐྱེད་སྟངས་གཉིས་ཡོད་རེད། ཞི་བ་ལྷའི་ལུགས་ཏེ་དེ་ལྟར་སྟོན་པ་ནས་བྱམས་འཇམ་དབྱངས་སོགས་ལ་བརྒྱུད་པའི་གདམས་པ་གཉིས་ཡོད་པ་གང་གི་སྒོ་ནས་སྦྱངས་ནའང་བྱང་ཆུབ་ཀྱི་སེམས་སྐྱེ་མོད། གདམས་པ་འདི་གཉིས་ཀ་མངའ་བའི་བླ་མ་གསེར་གླིང་པའི་མན་ངག་ཇོ་བོའི་ལམ་སྒྲོན་སོགས་སུ་བཀྲལ་ཞིང། བཀའ་གདམས་རྙིང་མའི་སྐབས་རྒྱུ་འབྲས་བདུན་མ། ཁྱབ་བརྡལ་དུ་མཛད་ཀྱང། བཀའ་གདམས་རྙིང་མའི་སྐབས་ལ། འདི་ནི། རྒྱུ་འབྲས་བདུན་གྱི་སྒོ་ནས་ཕ་གིའི། བྱང་ཆུབ་སེམས་ལ་བློ་སྦྱང་ཡག་ལ། བྱེ་བྲག་གི་ཕ་གིའི་ཁྱབ་བརྡལ་ཆེན་པོ། མཛད་ཀྱང། འདི་ནི་བདག་གཞན་མཉམ་བརྗེའི་མན་ངག་གི། དེ་ནི་ལྐོག་ཆོས་ནང་ནས། ཁ་ཁ་ལ་ལྐོག་ཆུའི་བཀའ་རྒྱ་མ་འདྲ་བོ་བྱས་ནས་ཁྱབ་བརྡལ་དེ་ཙམ་མེད་པ། ལྐོག་ཆུའི། བཀའ་རྒྱའི་ཚུལ་དུ་གནང་བ་མཐའ་དག། རྗེ་རིན་པོ་ཆེ་ལ་བརྒྱུད་ནས་ད་དེ་གཉིས་ཀ་བྱང་ཆུབ་སེམས་སྦྱོང་གི་མན་ངག་གཉིས་ཀ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བར་དུ་བརྒྱུད་དེ། དེ་ནས་རྗེ་རིན་པོ་ཆེ་ལ་བརྒྱུད་དེ་རྗེ་བླ་མའི་གདམས་པ་གཉིས་ཀ་དང་སྦྱར་བའི་བློ་སྦྱོང་ཚུལ། གསུངས་པའི་མན་ངག་ལྟར་འདིར་ཡང་དེ་གཉིས་ཀ་གཅིག་ཏུ་དྲིལ་ནས་དེ་ནས་ཉམས་སུ་ལེན་པ་དགོས། རྒྱུ་འབྲས་བདུན་དང་བདག་གཞན་མཉམ་བརྗེའི་མན་ངག་གཅིག་ཏུ་སྒྲིལ་ནས་སྐྱོང་ཚུལ་ཏེ་སེམས་མཆོག་བསྐྱེད་ཚུལ་གཞན་ལས་ཆེས་ཕྱུག་པའི་བློ་བཟང་རྒྱལ་བའི་བསྟན་དང་མཇལ་བར་ཤོག་སྐྱབས་རྗེ་ཕ་བོང་ཁ་བདེ་ཆེན་སྙིང་པོས་འདི་འདྲ་གསུངས་འདུག་པ་ད་བྱང་ཆུབ་ཀྱི་སེམས་བསྐྱེད་སྟངས་འདི་ཡང་ཕ་གིའི་བློ་སྦྱང་སྟངས་འདི་ཡང་ཕ་གིའི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་ཕ་གིའི་དེ་གཞན་ལས་ཕ་གིའི་ཆེས་ཕྱུག་བསྡད་པ་ཅིག་ལས་ཁྱད་པར་དུ་འཕགས་པ། དེ་ཡང་བྱང་ཆུབ་ཀྱི་སེམས་སྦྱོང་བའི་སྐབས་མན་ངག་གཉིས་བསྲེས་ནས་བསྒོམ་དགོས་ཀྱང། ད་སོ་སོ་གི་བློ་སྦྱོང་བའི་ཁ་ཐུག་ལ། དེ་པོ་དང་དཔྱད་སྒོམ་བྱས་ནས་པའི་སྦྱོང་བའི་ཁ་ཐུག་ལ་མན་ངག་གཉིས་སྤེལ་ནས། བསྒོམ་དགོས་རེད། ཡིན་ན་ཡང་མར་བཤད་པའི་ཁ་ཐུག་ལ། སོ་སོ་སོ་སོ་མ་འདྲེས་པ་བྱས་ནས་བཤད་དགོས་རེད། བཤད་པའི་སྐབས། སོ་སོ་ནས་བཤད་དགོས་པས། དེ་ཡང་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱངས་པ་ལ་ཚད་མེད་བཏང་སྙོམས། རྒྱུ་འབྲས་ད་དང་པོ་དང་པོ་དེ་བཏང་སྙོམས་རེད་བ། བཏང་སྙོམས་དེ་ཚད་མེད་བཏང་སྙོམས་བྱས། མར་ཤེས་དྲིན་དྲན་དྲིན་གཟོ་ཡིད་འོང་གི་བྱམས་པ།

དེའི་སྔོན་ལ་འདི་སྨྲས། གཞན་གྱི་དོན་དག་རེད་པ་ད་ཅིག། སེམས་ཅན་ཐམས་ཅད་ཀྱི་བི་གའི་བདེ་སྡུག་བདེ་བ་བསྒྲུབ་ཡ་དང་སྡུག་བསྔལ་སེལ་ཡ་གི་ཁུར་དེ་ང་རང་གིས་བྱེད་ཀྱི་ཡིན་བསམ་ཡ་ཐག་གཅོད་ཡ་གི་དེ་ནི་ལྷག་བསམ་དེ་དགོས་ཀྱི་ཡོད་རེད། ལྷག་པའི་བསམ་པ་ཟེར་ཡ་དེ་ང་རང་གིས་བྱེད་ཀྱི་ཡིན་ཟེར་རེད་པ་ད་ཁོས་བྱེད་ཀྱི་རེད་བི་གའི་གིས་བྱེད་ཀྱི་རེད་ཟེར་ཡ་མིན་པ་བྱས་དེའི་དོན་དག་དེ་བཀས་ངས་བྱེད་ཀྱི་ཡིན་ཟེར་ཡ་ཅིག་རེད་པ་ད་དེ་ལ་ལྷག་བསམ་ཟེར་བ་རེད། ལྷག་པ། ཀྱེ་ཉན་རང་ཚོ་ལ་དེ་འདྲས་ཡོད་མ་རེད། ཉན་རང་དགྲ་བཅོམ་པ་ཡིན་ནའི་རེད་ཉན་རང་འཕགས་པ་ཡིན་ནའི་རེད་སེམས་ཅན་བི་ཀའི་སེམས་ཅན་གྱི་དོན་དག་ད་གནང་མཁན་ད་ཡོད་རེད་པ་ད་ཉན་རང་དགྲ་བཅོམ་པ་ཚོའི་དོན་དག་ཆོས་གསུངས་ནས་ཡིན་ན་ཡང་སེམས་ཅན་ཐམས་ཅད་ཀྱི་དོན་དག་དེ་ངས་བྱེད་ཀྱི་ཡིན་ཟེར་ཡ་དེ་མེད་པ་ཡིན་ཙང་ཨ་ནི་ཉན་རང་ལས་བསམ་པ་ལྷག་པ་ཆགས་ཡོད་རེད། གཞན་དོན་ཁུར་དུ་ཁྱེར་བའི་ལྷག་བསམ་འགྲོ་དགོས་ལ། དེ་ཡང་ཟེར་ད། དེ་ནས་སེམས་ཅན་ཐམས་ཅད་སྡུག་བསྔལ་གྱིས་མནར་བ་ལ་མི་བཟོད་པའི་སྙིང་རྗེ་མེད་ན་མི་སྐྱེ། ད་དེ་འདྲས་ཀྱི་དེ་ནས། རེད་བ་ད་སྡུག་བསྔལ་སེལ་བའི་ཁུར་དེ་ངས་བྱེད་ཀྱི་ཡིན། ཐག་བཅད་པ་ལ་ཨ་ནི་བི་ཀའི། སེམས་ཅན་ཐམས་ཅད་ལ་དམིགས་ནས་དེ་ནི་སྡུག་བསྔལ་དང་བྲལ་འདོད་ཀྱི་རྣམ་པ་ཅན་ཅིག་དགོས་ཀྱི་ཡོད་རེད། སེམས་ཅན་གྱི་བི་གའི་སྡུག་བསྔལ་དེ་དང་བྲལ་འདོད་ཀྱི་རྣམ་པ་ཅན་གྱི་སྙིང་རྗེ་དེ་མེད་ན་ལྷག་བསམ་དེ་ཡོང་གི་མ་རེད། དེ་སྐྱེ་བ་ལ་སེམས་ཅན་ཐམས་ཅད་བུ་ཡིད་དུ་འོང་བ་ལྟར་གཅེས་ལ་ཕངས་པའི་རྣམ་པ་ཅན་དུ་འཆར་བའི་ཡིད་འོང་གི་བྱམས་པ་སྐྱེ་དགོས་སོ། ད་སེམས་ཅན་ཐམས་ཅད་པའི་སྡུག་བསྔལ་དང་བྲལ་འདོད་ཀྱི། རེད་བ་ད་བྲལ་བར་འདོད་པའི་དེ་ནི་སྙིང་རྗེ་བི་ཀའི་ཡག་པོ་ཅིག་བཅོས་མ་མ་ཡིན་པ་ཅིག་སྐྱེ་བ་ལ། ཨ་ནི་སེམས་ཅན་ཐམས་ཅད་ལ་བི་ཀའི། འདི་ནི་བུ་ཡིད་དུ་འོང་བའི་རྣམ་པ། མ་གཅིག་པའི་བུ་ཟེར་གྱི་རེད་བ་ད་ཁ་ས་བུ་གཅིག་པའི་མ་བུ་གཅིག་མ་གཏོགས་མེད་མཁན་གྱི་ཨ་མ་དེས། ཨ་ནི་བུ་མཐོང་ཡོང་དུས། ཡིད་དུ་འོང་བ་ཅིག་མཐོང་གོ་རེ་ཨ་མས་སོ་སོའི་བུ་དེ། རེ་བ་ད་ག་འདྲའི་སྤྱོད་པ་ངན་པ་ག་འདྲ་ཅིག་བྱས་པ་ཡིན་ནའང་ཨ་མས་བལྟ་ཡོང་དུས་ཡིད་དུ་འོང་བ་ར་ཞིག་དགའ་ལྷང་ལྷང་རེ་བ་ད་བུ་དེ་མཐོང་ཡོང་དུས་གཅེས་ཕངས་ཡིད་དུ་འོང་བ་ཅིག་དེ་ན་བདག་གི་སེམས་ཅན་ཐམས་ཅད་ལ་ཨ་ནི་ཡིད་དུ་འོང་བ་དེ་འགྲུབ་གོ་རེ། སེམས་ཅན་ཐམས་ཅད་ལ་བི་གེ་དེ་འདྲའི་གི་ཡིད་དུ་འོང་བ་གི་བློ་དེ་མ་བྱས་ན། སེམས་ཅན་ཐམས་ཅད་ལ་དམིགས་ནས་སྡུག་བསྔལ་བྲལ་འདོད་ཀྱི་རྣམ་པ་ཅན་གྱི་སྙིང་རྗེ། བཅོས་མ་མ་ཡིན་པ་ཅིག་ཡོང་ཡོང་ཐུབ་ཡ་ཡོད་མ་རེད་ཡོང་ཐུབ་གི་མ་རེད། ཟེར་བ་དང། དེ་ཡིན་ཙང་ཡིད་འོང་གི་རྣམ་པ་ཅན། ཡིད་འོང་གི་རྣམ་པ་ཅན་བསྒྲུབ་པ་ལ། འདི་ནི་བི་ཀའི། དེ་རེད་བ་དང། ཨཱ་ལི་འདི་ན་དེའོ། དེ་ནི། དེ་ལྟ་བུའི་ཡིད་འོང་གི་བི་ཀའི་བྱམས་པའང་ད་ལྟ་གཉེན་ལ་ཡིད་འོང་སྐྱེ་དགྲ་ལ་མི་སྐྱེ་བས། སེམས་ཅན་ཐམས་ཅད་པའི་གཉེན་དུ་ལྟ་བ་སྔོན་དུ་འགྲོ་དགོས་ཤིང། སེམས་ཅན་ཐམས་ཅད་པའི་གདའ་གཉེན་གྱི་མཐར་ཐུག་མར་ལྟ་བར་འགྲོ་དགོས་ཤིང་གཉེན་གྱི་མཐར་ཐུག་ཀྱང་ཨ་མ་ཉིད་ཡིན་པའི་ཕྱིར་སེམས་ཅན་ཐམས་ཅད་མར་བསྒྲུབས་ནས་དྲིན་དྲན་པ་དང་དྲིན་གཟོ་བ་བྱུང་ན་གཅེས་ལ་ཕངས་པའི་བྱམས་པའང་འབྱུང་ངོ། སེམས་ཅན་ཐམས་ཅད་མར་ཤེས་དྲིན་དྲན་དྲིན་གཟོ་དེ་རེ་སོང་ན་ཡིད་འོང་གི་བྱམས་པ་དེ་སླེབས་ཡོང་གི་རེད། འབྱུང་ངོ། དེས་ན་རྒྱུ་འབྲས་ཞེས་པའང་ཕྱི་མ་ཕྱི་མ་སྐྱེ་བ་ལ་སྔ་མ་སྔ་མ་སྔོན་དུ་འགྲོ་བ་ཞིག་དགོས། འདི་ལ་བློ་སྣ་ཐུང་ངུས་ལམ་ཐག་རིང་མོ་ཞིག་ཏུ་མི་སེམས་པར་རིམ་གྱིས་སྦྱངས་ན་ངེས་པར་སྐྱེད་ནུས་ཏེ། སྤྱིར་བཀའ་གདམས་ཀྱི་མན་ངག་ཟབ་ཅིང་ལྷག་པར་འཇམ་མགོན་ཙོང་ཁ་པ་ཆེན་པོའི་བསྟན་པ་འདི་ནི་རྗེ་བཙུན་འཇམ་པའི་དབྱངས་ཀྱི་ཞལ་ཆབ་དྲོན་མོ་ལྟར་མདོ་སྔགས་གང་ལའང་ཆ་ཚང་ཞིང་དྲི་མ་དང་བྲལ་བ། བོད་སྔ་མ་དག་ལས་ཀྱང་ཆེས་ཆེར་ཟབ་ཏུ་སོང་བ་ཡིན་པས། དེ་རོ། ད་བོད་ལ་བོད་ཀྱི་བསྟན་པ་སྔ་དར་ནས་ཕྱི་དར། དེ་འདི་མར་བྱས་ནས་བསྟན་པ་འདི་བོད་ཀྱི་ཟབ་ཏུ་ཟབ་ཏུ་ཟབ་ཏུ་འགྲོ་བ་རེད། འདི་ནི་ཆེས་ཆེར་དེ་རེད། བོད་སྔ་མ་དག་ལས་ཀྱང་ཆེས་ཆེར་དུ་ཟབ་ཏུ་སོང་བ་ཡིན་པས། འདི་ནི་བདག་གི་སྐྱབས་མགོན་བླ་མ་རིན་པོ་ཆེས་བོད་སྔ་རབས་ཀྱི་བསྟན་པ་རྣམས་རྗེ་བླ་མའི་བསྟན་པ་གསེར་སྦྱངས་བཙོ་མ་ལྟ་བུ་འདི་ལྟར་འབྱུང་རྒྱུའི་གྲ་སྒྲིག་གི་ཚུལ་དུ་བྱུང་བ་ཡིན་གསུངས། རྗེ་རིན་པོ་ཆེ་གི་བསྟན་པ་འདི་བོད་སྐད་ཡོང་ཡག་གི་བས་གྲ་སྒྲིག་གི་བཟོ་འདྲ་བ་ཞིག་འོང་འདི་རེད་གསུངས། བློ་གཟུར་གནས་ན་སྟག་ཚང་ལོ་ཙཱ་བས་མདོ་སྔགས་མཐའ་དག་ཁྱད་པར་རྡོ་རྗེ་ཐེག། རྒྱུད་སྡེ་མཐའ་དག་ཁྱད་པར་བླ་མེད་དོན། རིམ་གཉིས་མཐའ་དག་ཁྱད་པར་སྒྱུ་ལུས་ལ། སྔོན་མེད་ལེགས་བཤད་གཏེར་ཆེན་ཁྱོད་ལ་འདུད། ལྟོས། སྔོན་མེད་གསུང་གི་འདུག་པ། ཨ་ནི་ལེགས་བཤད་ཀྱི་གཏེར་ཆེན། སྔོན་མེད་ཟེར་མཁན་དེ། དེ་རེད་ད། གང་བྱེད་པའི། རྒྱུད་སྡེ་མཐའ་དག་ཁྱད་པར་དུ་བླ་མེད་ཀྱི་དོན། སྒྱུ་ལུས་དང། འོ་ད། སྒྱུ་ལུས་བི་གའི་རྩལ་དུ་བཏོན་ནས་གསུང་ཡ་ར་བ་ད་སྐོར་འོ་ད་དེ་འདྲའི་མང་པོ་ཅིག། ལེགས་བཤད་མང་པོ་ཅིག་སྔོན་ལ་བི་གའི་ཞེ་དྲག་གི་དེ་ནས་འདི་ཡོད་མ་རེད། ཁྱབ་བརྡལ་འདྲ་བོ་མེད་པ། ད་གྲུབ་པའི་དབང་ཕྱུག་བི་གའི་ཉམས་ལེན་གནང་མཁན་རེད་ཟེར་རེད་ཟེར་གི་བི་གའི་ཉམས་ལེན་གནང་ནས་བཞུགས་པ་མ་གཏོགས། ད་བར་ནི་དེ་འགྲིག་གི་བའི་ཁྱབ་བརྡལ་གི་བཤད་པ་འདྲ་པོ་གནང་མཁན་མ་བྱུང་རེད། མ་བྱུང་རེད་མ་བྱུང་ཡིན་ཙང་ཤིང་སྐད་མ་རོ་མང་ཆད་དེ་གི་བཤད་པ་གནང་མཁན་མེད་པ་ཡིན་ཙང་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཐུགས་བརྩེ་བས་མ་བཟོད་ནས་འོ་ད། ཨང་འདི་རེད། འདི་ནས་རིམ་གཉིས་མཐའ་དག་ཁྱད་པར་སྒྱུ་ལུས་ལ་སྔོན་མེད་ལེགས་བཤད་གཏེར་ཆེན་ཁྱེད་ལ་བསྟོད་ཅེས་དང། རྫོགས་ཆེན་དཔལ་དགེའི་གསུང་ལས། མདོ་སྔགས་ལེགས་བཤད་འབྱུང་གནས་ཙོང་ཁ་པ་ཞེས་པ་ལྟ་བུ་དོན་ལ་གནས་པའི་བསྔགས་བརྗོད་ཡིན། གཞན་དུ་ན་སངས་རྒྱས་སྦར་བཅངས་ཟེར་བའི་ཁ་ཕོ་ཆེའི་ཆོས་ཡོད་ཀྱང་དེས་ཚོགས་ལམ་ཆུང་ངུའང་སྦར་བཅངས་སུ་གཏོད་དཀའ། ལམ་རིམ་འདི་ལ་བརྟེན་ན་སངས་རྒྱས་སྦར་བཅངས་སུ་འབྱུང། དེ་ཡང་ལམ་གྱི་གོ་རིམ་ལྟར་མ་སྦྱངས་ན་མི་སྐྱེ་བས། དེའི་ཕྱིར་འདིར་དང་པོ་མར་ཤེས་ནས་སྦྱང་བ་ཡིན། འདི་ལ་ནན་ཏན་མི་བྱེད་པ་ནི་གང་དག་བདེ་བ་འདོད་པས་སྡིག་པ་བསྒྲུབས་ན་གོ་ལོག་ཏུ་སོང་བ་ལྟར། འདོད་པ་སངས་རྒྱས་ཀྱི་གོ་འཕང་འདོད་ལ་སེམས་འདི་སྦྱོང་བ་ལ་མི་འབད་ན་ལག་ལེན་གོ་ལྡོག་པ་ཡིན་པས་གསང་སྔགས། ཀྱི་མྱུར་ལམ་ལ་བརྩོན་ཀྱང། དཔེར་ན་གཙང་དུ་འགྲོ་དགོས་པའི་མི་ཞིག་རྟ་ལྟ་བུར་ཞོན་ནས་སོང་སོང་སྟེ། མཐར་གཙང་དུ། མཐར་གཙང་དུ་སླེབས་སོ་སྙམ་ཙ་ན་གཙང་དུ་མ་སླེབས་པར་ཀོང་པོ་རོང་དུ་སླེབས་པ་ལྟར། ཀོང་པོ་རོང་དུ་སླེབས་པ་ལྟར་འགྱུར་བས་བྱང་ཆུབ་ཀྱི་སེམས་སྦྱོང་ཐབས་ལ་འབད་དགོས། མར་ཤེས་སྐྱེ་བ་ལའང་དཔེར་ན་རི་མོ་བྲི་བ་ལ་གཞི་ཞལ་བ་འཇམ་པོ། ཁོད་མ་སྙོམས་ན་མི་འོང་བ་བཞིན་དུ་སེམས་ཅན་ཐམས་ཅད་ལ་སེམས་མ་སྙོམས་ན་བྱམས་སྙིང་རྗེ། དེ་ནས་བྱམས་སྙིང་རྗེ་སོགས་གང་བསྒོམས་ཀྱང་ཕྱོགས་རིས་ཅན་ལས་མི་སྐྱེ་བས་དང་པོ་བཏང་སྙོམས་ཚད་མེད་བསྐྱེད་དགོས་སོ། ད་དང་པོ་དང་པོ་བི་གའི་རྒྱུ་འབྲས་མན་ངག་བདུན་བསྒོམ་ཡོང་སྒང་ལ་དང་པོ་བཏང་སྙོམས་ཚད་མེད་བསྒོམ་དགོས་ཡ་དེ། དཔེར་ན་ཞལ་ལ། གྱང་གི་ལོགས་ལ། ཞལ་ལ་ད་བི་གའི་རི་མོ་འབྲི་ཡ་སྒང་ལ་ཞལ་ལ་དེ་བི་གའི་འཇམ་པོ་བཟོ་གོ་ར་བ་ད་དཔེ་འཇམ་པོ་བྱས་ཨ་ནི་འུར་བརྒྱབ་བི་གའི་བྱས་ནས། ཐོགས་ས་འདྲ་བོ་རྒྱུན་ནས་མེད་པ་བྱས་འཇམ་པོ་བཟོ་གོ་ར་བ། དེ་མེད་ན་རི་མོ་དེ་སྤུས་དག་པོ་ཡོང་གོ་མ་ར་བ་ད། རི་མོ་དེ་དྲང་པོ་སྒྲོང་པོ་ཡག་པོ་ཡོང་གོ་མ་ར་བ། དེ་ན་བདག་གི་བི་གའི་ཨ་ནི་སོ་སོའི་སེམས་དེ་བི་གའི་བཏང་སྙོམས་བྱས་ནས་བི་གའི་དེ་ནི་ཉེ་རིང་ཆགས་སྡང་ར་བ་ད།

བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་བ་མི་ཚང་ལ། བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་བ་ལ། མན་ངག་བདུན་མ་ཚུར་ཚང་ནས་ཡོད་གསུངས་པ་རེད། རྒྱུ་འབྲས་བདུན་གྱི་ཐོག་མར་བསྒོམ་རྒྱུའི་བཏང་སྙོམས་དེ་ཚད་མེད་བཏང་སྙོམས་ཡིན་པས། དེ་ལ་རང་ངོས་ནས་སེམས་ཅན་ཐམས་ཅད་ལ་སེམས་སྙོམས་པ་དགོས། ད་རྒྱུ་འབྲས་མན་ངག་བདུན་གྱི་འགོ་བཏང་སྙོམས་བསྒོམ་ཡག་དེ་རང་གི་ངོས་ནས་ཕར།

རང་གི་ངོས་ནས་ཕར་སེམས་ཅན་ལ་དེ་འདྲའི་ཆགས་སྡང་གི་རིང་ཐུང་མེད་པའི་ཨ་ནི་བློ་མཉམ་པ། ད་ཚད་མེད་བཏང་སྙོམས་ཟེར་བ་དེ་རེད། རང་གི་ངོས་ནས་ཕར། ཚད་མེད་བཞིའི་ནང་གི་དེ་ནི་བཏང་སྙོམས་གཅིག་ཡོད་པ།

སྔར་བདེ་བ་ཐོབ་བསྡད་པ་དེ་ཚོའི་མ་ཉམས། རུ་པ་དག་ཨོ་དེ་ཡིན་ཙང། བྱས་ཙང་ཨ་ནི་སེམས་ཅན་ནང་ཕན་ཚུན་ཁོ་རང་ཉེ་རིང་ཆགས་སྡང་དང་བྲལ་བའི་བཏང་སྙོམས་ལ་གནས་ན་ཅི་མ་རུང་ཟེར་གྱིན། ད་ལྟ་རྒྱུ་འབྲས་མན་ངག་བདུན་གྱི་དེ་སོ་སོའི་ངོས་ནས་ཕར་སེམས་ཅན་ཁོ་རང་ཚོའི་ཉེ་རིང་ཆགས་སྡང་ག་རེ་བྱས་ན་མ་བྱས་དེ་ལ་བསམ་བློ་བཏང་མི་དགོས་པ་བྱས་ད་ལྟ་དེ་སེམས་སོ་སོ་གི་ངོས་ནས་ཕར་སེམས་ཅན་ལ་བའི་ཉེ་རིང་མེད་པ་ཨ་ནི་བཏང་སྙོམས་དེ། འདིར་བཏང་སྙོམས་དེ་ཚད་མེད་བཏང་སྙོམས་ཡིན་པས་འདི་ལ་རང་ངོས་ནས་སེམས་ཅན་ཐམས་ཅད་ལ་སེམས་སྙོམས་པ་དགོས། དེ་ཡང་རང་རེའི་རྒྱུད་ལ་འགའ་ཞིག་ལ་སྡང། འགའ་ཞིག་ལ་ཆགས་ནས་མི་སྙོམས་པར་ཡོད་པ་ཡིན་ལ། དེ་ལ་དམིགས་ཡུལ། དང་པོ་བར་མ་ལ་དམིགས་ཏེ་བློ་སྦྱངས། ད་དགྲ་གཉེན་བར་མ་ཟེར་གྱི་རེད་པ་བྱས་ཙང། དགྲ་མ་ཡིན་གྱི་གཉེན་མ་ཡིན་གྱི་བར་མ་ཟེར་དེ་ད་མང་ཤོས་རེད་པ། འོ་ད་དེ་ལ་དམིགས་ནས། ཨ་ནི་བློ་སྦྱང་དགོས། དེ་ནས་ཨ་ནི་གཉེན་ལ་དམིགས། དེ་ནས་དགྲ་སོགས་ལ་རིམ་གྱིས་དམིགས་ནས་བསྒོམ་པ་དང། དགྲ་གཉེན་བར་མ་གསུམ་ཀ་ལ་ཡང་མཉམ་དུ་དམིགས་པའི་ལུགས་གཉིས་ལས་ཕྱི་མ་ཉིད་ཁྱབ་ཆེ་བར་སྣང་བས། མདུན་དུ་དགྲ་གཉེན་བར་མ་གསུམ་བསྒོམས་ནས་གསུངས་པ་ད་དགྲ་ཡི་མཐའ་ཐུག་འདྲ་པོ་གཅིག། གཉེན་གྱི་མཐའ་ཐུག་འདྲ་པོ་གཅིག།

ངེས་པ་མེད་པའི་ཚུལ་བསྒོམས་ཏེ། དགྲ་དེས་སྔར་ཚེ་རབས་མང་པོར་གཉེན་བྱས་ཚུལ་བསམ་ནས་ཞེ་སྡང་དགག། ད་ལྟ་གཉེན་དུ་བཟུང་སྟེ་དགའ་ལྷང་ལྷང་བ་བྱ་ས་དེའི་རྒྱུ་མཚན་བརྟགས་ན་ཁོས་ད་ལྟ། ཟས་གོས་སྦྱིན་པ་སོགས་གནས་སྐབས་ཀྱི་རྒྱུ་མཚན་ཕྲན་བུ་ཞིག་གིས་བྱུང་བ་རེད་མོད་དེ། དེས་ཀྱང་སྔར་དགྲ་བྱས་པ་ལ་གྲངས་ཀྱིས་མི་ཆོད་སྙམ་དུ་ཆགས་པ་དགག། ད་ཅེ་སྒྲ་ལ་མིག་ནི་སྡང་བ་དགའ། སྙན་ལ་མིག་ནི་ཆགས་པ་དགའ། ད་ལྟ་སྒྲ་སྙན་གང་ཡང་མིན་པའི་བར་མེད་སེམས་ཅན་ཞེས་ཡལ་བར་བརྡོལ་བ་འདིས་ཀྱང་སྔར། སྒྲ། སྙན། གཉིས་འགག་བྱེད་ཡོད་རེད། སྒྲ་ཐིག་མང་པོ་བྱེད་ཡོད་རེད། སྙན་ཐིག་མང་པོ་བྱེད་ཡོད་རེད། འབྲེལ་བ་མེད་པ་ཅིག་རྒྱུ་ནི་མ་རེད། ཡལ་བ་བརྡོལ་ཡ་ཅིག་རྒྱུ་ནི་མ་རེད་རེད། གཉིས་འགག་བྱེད་པ་ཡིན་པས་ཀུན་ཀྱང་སྒྲ་བྱེད་པ་དང་སྙན་བྱེད་པ་སྒྲ་ན་དེ་ཐམས་ཅད་སྒྲ་སྙན་བར་གསུམ་བྱེད་ན་བྱེད་མཉམ་རེད། བྱས་མཉམ་ཡིན་འདུག་པས་སུ་ལ་ཆགས་ཤིང་སུ་ལ་སྡང། གཉེན་ལ་ཆགས་དོན་མ་མཆིས་ཏེ་དེས་སྔར་དགྲ་མང་དུ་བྱས་པ་དང། དགྲ་ལ་སྡང་དོན་མེད་དེ་དེས་སྔར་གཉེན་ཡང་མང་དུ་བྱས་པའི་ཚུལ་རྣམས་བསམ། དེར་མ་ཟད་ད་ལྟ་རེ་ཞིག་མིག་སྔར་མཐོང་བ་འདིར་དགྲ་གཉེན་དུ་སྣང་བ་ཙམ་ལས་དུས་གཏན་དུ་དགྲར་ངེས་པ་དང་གཉེན་དུ་ངེས་པ་ནི་གཅིག་ཀྱང་མེད་པས་རང་གཞན་གཉིས་ལས་རང་གི་ངོས་ལ་ལྟོས་ནས་ཆགས་སྡང་བྱེད་དོན་མེད་པར་མཉམ་པར་མ་ཟད། ད་རང་ངོས་ལ་ལྟོས་ཏེ་ཕ་གིའི་སེམས་ཅན་ལ་ཆགས་སྡང་བྱེད་དོན་མེད་པར་མཉམ་པར་མ་ཟད་སེམས་ཅན་ཁོ་རང་ཚོའི་ངོས་ནས་ཀྱང་མཉམ་སྟེ། ཉམ་ཐག་པར་མཉམ་པ་སེམས་ཅན་ཚང་མ་ལོག་ཨ་ནི་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པར་མཉམ་པས་གཞན་ངོས་ལ་ལྟོས་ནས་ཀྱང་སེམས་ཅན་ཐམས་ཅད་ལ་ཕྱོགས་རིས་བྱ་ས་མེད་པར་མཉམ་པ་ཡིན། དེ་ཇི་ལྟ། དེ་བ་ས་ལ་དེ་ཀོ་སངས་ཕེ་ཤ་ན། ད་དེ་མི་འདྲ་སྟེ། འདི་དག་གིས་ཚེ་འདི་ལ་ཕན་བཏགས་པ་དང། གནོད་པ་བྱས་པ་ཡིན་པའི་ཁྱད་ཡོད་སྙམ་ན། དེ་ཡང་མིན་ཏེ་སྔར་ཕན་བཏགས་པ་དང་ད་ལྟ་ཕན་བཏགས་པ་གཉིས་ཀྱང་མཚུངས་ལ། སྔར་གནོད་པ་བྱས་པ་དང་ད་རེས་གནོད་པ་བྱས་པ་གཉིས་ཀྱང་མཚུངས་པ། དཔེར་ན་ན་ནིང་མགོ་ལ་དབྱུག་པས་བསྣུན་པ་དང། ད་ལོ་མགོ་ལ་དབྱུག་པས་བསྣུན་པ་གཉིས་གནོད་པ་བྱེད་པར་མཚུངས་ལ། ན་ནིང་ཇ་བག་གཅིག་བྱིན་པ་དང། འདི་ནི་འདི་ལོར་ཇ་བག་གཅིག་འདི་ནི་བྱིན་པའང་མཚུངས་པ་བཞིན་དང། དཔེར་ན་སྤྲང་པོ་བཅུ་སློང་བར་འོང་བ་ལ་དེ་དག་ཁོ་རང་ཚོའི་ངོས་ནས་བཀྲེས་སྐོམ་གྱིས་ཉམ་ཐག་པར་མཉམ་ལ། དཔེར་ན་སྤྲང་གོ་བི་གའི་ཉམ་ཐག་པ་ཅིག་གིས་བི་གའི་ཐག་རིང་པོ་ནས་སློང་ག་སླེབས་སོང་ན་སོ་སོའི་ངོ་མི་ཤེས་ཡ། ཉམ་ཐག་པ་གཅིག་པ་ཅིག་ཆང་ཅིག་རེ་བ་དག་སླེབས་སོང་ན། ཨ་ནི་དེའི་ནང་ལ་བི་གའི་ཉེ་རིང་འདྲ་བོ་བྱེད་དོན་ཡོད་མ་རེད་བ་དང་ཁ་ཤས་ལ་ལྟོ་ཆས་སྤྲད་ཁ་ཤས་ལ་མ་སྤྲད། ག་རེ་ཟེར་ཁོ་རང་ཚོ་སྒང་ག་ཉམ་ཐག་པ་ཡིན་པ་ནི་གཅིག་པ་རེད། ཐག་རིང་པོ་ནས་ཡོང་ཡོང་མཉམ་རེད། རེད་པ་དང། དེ་ཚོ་དེ་དག་ཁོ་རང་ཚོའི་ངོས་ནས་བཀྲེས་སྐོམ་གྱིས་ཉམ་ཐག་པར་མཉམ་ལ། སློང་བར་ཡང་མཉམ་ཞིང་རང་གི་ངོས་ནས་ཀྱང་ཕན་གནོད་མེད་པར་མཉམ་པ་བཞིན་ནོ། དེ་ལྟར་བསམ་པས། དགྲ་གཉེན་བར་མ་གསུམ་ལ་སེམས་སྙོམས་པ་བྱུང་ན། སེམས་ཅན་ཐམས་ཅད་ལ་ཁ་སྤོས་ནས་སེམས་སྙོམས་པ་འགྲུབ། དང་པོ་མདུན་དེར་གསུམ། བསམ་བློ་བཏང་ཡོང་བ་དང་དགྲ་ཡི་དྭངས་མ་དང་གཉེན་གྱི་དྭངས་མ་ཨ་ནི་བར་མའི་སེམས་ཅན་གཅིག་བྱས། ད་དེ་ལ་བབ། ཆགས་སྡང་བའི་ཉེ་རིང། ཆགས་སྡང་ཉེ་རིང་བཀག་པའི་པའི་སེམས་སྦྱངས་ནས། དེ་ལ་ཡག་པོ་གཅིག་སྙོམས་སོང་ན་ད་དེ་ནས་བབ་སེམས་ཅན་ཐམས་ཅད་ལ་བབ། ཨ་ནི་སེམས་སྙོམས་དགོས། ཁ་ཤས་ལ་ཆགས་ཁ་ཤས་ལ་སྡང་ཁ་ཤས་ཡལ་བར་འདོར་དེ་དེ་འདྲ་མིན་པ་ཚང་མ་ལོག་ལ་བི་གའི། སེམས་སྙོམས་པ་ཅིག། ཁོད་སྙོམས་པ་ཅིག། སེམས་ཅན་ཐམས་ཅད་ལ་ཁ་སྤོས་ནས་སེམས་སྙོམས་པ་སྒྲུབ། དེ་དག་ལ་སེམས་སྙོམས་པ་ན་ཨ་ནི་དགྲ་གཉེན་རིས་སུ་མི་གཅོད་པས་དགྲ་འདུལ་གཉེན་སྐྱོང་གི་འཇིག་རྟེན་པའི་སྤྱོད་ཚུལ་ངན་པ་ཡང་གཏན་འགོག་ཏུ་འགྲོའོ། ད་དེ་ཡག་པོ་སྙོམས་ན་སྙོམས་པའི་རྟགས་འདྲ་བོ་དེ། དགྲ་འདུལ་ཡ་དང་གཉེན་སྐྱོང་ཡ་དང་ཟེར་ཡ་ཅིག་ད་འཇིག་རྟེན་གྱི་ལུགས་རེད་བ་དེ་འཇིག་རྟེན་པའི། འཇིག་རྟེན་པའི་བྱེད་སྟངས་སྤྱོད་ཚུལ་ངན་པ་དེ་གཏན་ནས་བབ་འགོག་ཐུབ་ཀྱི་རེད། དེ་ལྟ་མིན་པར་སེམས་ཅན་ཐམས་ཅད་ཅེས་པའི་གསེབ་ནས་འདི་དང་འདི་མ་གཏོགས་སྙམ་དུ་འགའ་ཞིག་དམིགས་ཀྱིས་བསལ་ཏེ་ཕྱིར་དོར་མཁན་གྱི་རིགས་ལ་བྱང་ཆུབ་ཀྱི་སེམས་སྐྱེ་བའི་གནས་མེད། འོ་ད་སེམས་ཅན་ལ་ཉེ་རིང་བྱེད་བསྡད་མཁན་ལ་རྒྱུད་ལ་བྱང་ཆུབ་ཀྱི་སེམས་སྐྱེ་ཡ་རྒྱུ་ནི་ཡོད་མ་རེད། བྱེད་སྟངས་རྒྱུ་ནི་ཡོད་མ་རེད་པ་དང། བྱང་ཆུབ་ཀྱི་སེམས་ཟེར་ཡ་དེ་བི་གའི་ཆེད་དུ་བྱ་བ་སེམས་ཅན་ཡོད་ཚད་ཚང་མ་ལོག་གི་ཆེད་དུ་ཨ་ནི་བྱང་ཆུབ་དོན་དུ་གཉེར་བ་ཞིག་དགོས་གོ་རེད། བྱེད་སྟངས་འདི་ནི། སེམས་ཅན་ཐམས་ཅད་ཟེར་བའི་ནང་ལོགས་ལ་བབ་དེའི་ནང་ནས་སོ་སོ་མི་དགའ་ས་ཁ་ཤས་ཅིག་བབ་དཔེ་རེད་པ་དང་དཔེ། པི་ཡ་དེ་འདྲའི་གཅིག་གིས་དམིགས་ཀྱིས་བབ་བསལ་ཏེ་ཕྱིར་དོར་མཁན་གྱི་རིགས་ལ་བྱང་ཆུབ་ཀྱི་སེམས་སྐྱེ་བའི་གནས་མེད། བཏང་སྙོམས་དེ་གཅིག་པུ་ལའང་ལོ་དང་ཟླ་བར་སྦྲེལ་ཏེ་དཀའ་ལས་བརྒྱབ་དགོས་ཀྱི་དམིགས་པ་ཐུན་རེ་ཙམ་གྱིས་དེ་ནི་རྫོགས་པའི་བྱང་ཆུབ་ཀྱི་རྩ་བ་ཚུགས་པའི་རེ་བ་བྱེད་པས་ནི་ས་ཆོད་ཅི་ཡང་མི་འབྱུང། བྱང་ཆུབ་སེམས་སྦྱོང་གི་སྐོར་འདི། འདི་ལྟ་བུ་ལ་དཀའ་བ་སྤྱད་དེ་འབད་ན་དོན་ཆུང་བའི་ལྷ་བསྒོམ། སྔགས་བཟླས། སེམས་ངོ་སྐྱོང་བ་སོགས་ལ་མི་ཚེ་བསྐྱལ་བ་དང་མི་འདྲ་བར་དཀའ་ལས་བྱེད་རིན་དང་བསྒོམ་རིན་ཆོག་པ་ཡོད་གསུངས་ཏེ་སླར་ཡང་སྐྱར་བཤད་མཛད། དེ་རྗེས་ད་ཉིན་བཅུ་བདུན་པར་རྒྱལ་སྲས་ཆེན་པོ་ཞི་བ་ལྷའི་ཞལ་ནས་གང་ལ་སེམས་ཀྱི་དམ་པ་རིན་ཆེན་དེ་སྐྱེས་པ་དེའི་སྐུ་ལ་ཕྱག་འཚལ་ཞིང་གང་ལ་གནོད་པ་བྱས་ཀྱང་བདེ་འབྲེལ་བ་བདེ་བའི་འབྱུང་གནས་དེ་ལ་སྐྱབས་སུ་མཆི། ཞེས་གསུངས་པ་ལྟར་གང་ཞིག་རྒྱུད་ལ་སྐྱེས་པ་དེ་ལ་སྐུར་བ་འདེབས་པ་སོགས་ངན་པའི་འབྲེལ་བ་བཞག་པ་ཚུན་ཀྱང་གཏན་གྱི་བདེ་བར་དགོད་པར་མཛད་པའི་ཕན་ཡོན་ཅན་ཞེས་སོགས་ཀྱིས་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་འགའ་ཞིག་གསུངས་ནས། ད་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེ་མཁན་རྒྱལ་བའི་སྐུ་རེ་བ་ད་གང་ལ་སེམས་ཀྱི་དམ་པ་རིན་ཆེན་དེ་སྐྱེས་པ་དེའི་སྐུ་ལ་ཕྱག་འཚལ་ཞེས་པ་དེ་རྒྱལ་བའི་སྐུ།

ག་དུས་ཡིན་ནས་བི་གའི་སྡིག་པ་བྱས་བསྡད་མཁན་ཅིག། སུ་གང་གིས་བི་གའི་ལབ་ན་མི་ཉན་མཁན་ཅིག་ཡོད་ས་རེ་བ་ད་འོ་དེ་ཨ་ནི་བྱང་ཆུབ་སེམས་དཔའ་ཅིག་དེ་ཕེབས་ནས་ཅིག་འཕགས་ཆོས་ལ་བཀུག་ཡ་འདྲ་པོ་དེའི་དོན་དག་མཛད་ཡ་བྱས་གང་ལ་རྒྱུན་ནས་ཡ་བྱས་ཀྱི་ཡོད་མ་རེད་ཨ་མ་དེ་གིས་རྒྱུན་ནས་དད་པ་བྱེད་རོགས་མ་བྱས་ནས་བི་ལག་པ་ཅིག་ཐ་མོ་རྒྱག་རོགས་མ་བྱས་བྱང་ཆུབ་སེམས་དཔའ་ལ་ཡ་རྒྱུན་ནས་མ་བྱས་པ་བྱས་ད་ཕན་པའི་འབྲེལ་བ་འདྲ་པོ་བཞག་ཡ་རྒྱུན་ནས་མ་རག་བྱས་དེ་བྱས་གང་ལ་དེ་ནས།

འོ་ད་བྱང་ཆུབ་སེམས་དཔའ་ཚོས་པི་ཀའི་སེམས་ཅན་ཚོ་པེ་ཁོང་ཁྲོ་ལངས་ཡང་འདྲ་བོ་ད་ཁ་ཤས་དེ་འདྲས་ཡིན་གྱི་རེད་བ་ད་ཁོང་ཁྲོ་ལངས་ཡང་འདྲ་བོ་ཨ་ནི་ཁོང་ཁྲོ་ལངས་ན་ངན་འབྲེལ་ཅིག་བཞག་འགྲོ་གི་རེད། འདི་ནི། མདོར་ན་སེམས་འདིས་ཟིན་པའི་བྱས་ཚད་ཆོས་དང། དེའང་སངས་རྒྱས་ཀྱི་རྒྱུ་ཐེག་ཆེན་གྱི་ཆོས་སུ་འགྲོ་བ་ཡིན་པའི་ཕྱིར། སྒྲུབ་པ་ཉམས་ལེན་བྱེད་པ་ལ་ལྷ་བསྒོམ་སྔགས་བཟླས་ཙམ་ལས་བྱེད་རྒྱུ་མེད་པ་བཞིན་མི་བྱེད་པར། རེ་བ་ད་ཅིག་ཉམས་ལེན་བྱེད་ཀྱི་ཡོད་སྒྲུབ་པ་བྱེད་ཀྱི་ཡོད་ཟེར་དུས་ཡིན་གཅིག་མིན་གཅིག་ལྷ་ར་ཅིག་བི་གའི་སྔོ་སིང་སིང་ན་ཅིག་སྒོམ་ཨ་ནི་ཕྲེང་བ་ར་ཅིག་ལག་པ་ལ་བཀུག་ནས་བི་གའི་སྔགས་ར་ཅིག་བགྲངས་ཏེ་དེ་མ་གཏོགས་རྒྱུན་ནས་བྱེད་ཡ་མེད་པའི་བཟོ་ར་ཅིག་སྒྲུབ་པ་བྱེད་ཀྱི་ཡོད་ཟེར་དུས། དེ་འདྲས་མ་རེད། མི་བྱེད་པར་སྒྲུབ་པ་ཉམས་སུ་བླང་གཞི། བླང་བྱའི་གཞི་མ་བྱང་ཆུབ་ལམ་རིམ་དང། དེའི་ནང་ནས་ཀྱང་བྱང་ཆུབ་ཀྱི་སེམས་དེ་ལ་བྱེད་དགོས་ཀྱི་འདི་མེད་པར་མི་ཚེ་རི་སྟོང་དུ་བསྐྱལ་ཏེ་གཞན་ཇི་འདྲ་ཞིག་སྒོམ་ཁུལ་བགྱིས་ཀྱང་སངས་རྒྱས་ཀྱི་གོ་འཕང་དང་ཅུང་ཟད་ཀྱང་ཉེ་རུ་མི་འགྲོ་བས་འདི་ཉིད་ཐུགས་དམ་གྱི་མཐིལ་དུ་གནང་དགོས་ཚུལ་དང། དེ་ལྟ་བུའི་སེམས་འདི་བསྐྱེད་པ་ལའང་སེམས་སྦྱོང་གི་མན་ངག་ལ་ལྟོས་དགོས་ཚུལ་སོགས། ཀུན་སློང་བཅོས་ལུགས་མདོར་བསྡུས་ཤིག་བསྩལ་ནས་སྔོན་དུ་ཇི་ལྟར་སོང་བའི་ས་བཅད་རྣམས་གསུངས་རྗེས་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དང་བཏང་སྙོམས་སྒོམ་པ་ལ་བསྐྱར་བཤད་མཛད། དེ་ནི་བྱང་ཆུབ་སེམས་སྦྱོང་གི་མན་ངག་བདུན་གྱི་དང་པོ་མར་ཤེས་ཡིན་ལ། འདི་རྒྱུད་ལ་སྐྱེ་ཤིན་ཏུ་དཀའ་ཞིང། མར་ཤེས་འདི་མ་སྐྱེས་ན་ནི། དྲིན་དྲན་སོགས་རྒྱུ་འབྲས་ཕྱི་མ་རྣམས་མི་འབྱུང་བས་འདི་ལ་ནན་ཏན་འབད་དགོས་སོ། དེ་ལ་རྒྱུ་དང་པོ་མར་ཤེས་ནི། ད་རྒྱུ་འབྲས་མན་ངག་བདུན་གྱི་རྒྱུ་དང་པོ་དེ་མར་ཤེས་རེ་བ་ད་སེམས་ཅན་ཐམས་ཅད་མར་ཤེས་ཡ་དེ་རེད། སེམས་ཅན་ཐམས་ཅད་གཉེན་གྱི་མཐར་ཐུག་མར་ཤེས་པ་སྟེ། མ་ཡིན་པར་ཤེས་པ་སེའོ། འདི་རྒྱུད་ལ་མ་སྐྱེས་ན་བྱང་ཆུབ་སེམས་ཀྱི་སྐལ་བ་ཆད་པ་ཡིན། གཞན་ཟབ་མོ་སྟོང་པ་ཉིད་སོགས་ནི་རིགས་པའི་སྒོ་རྣམ་གྲངས་མང་པོ་ནས་བསམ་ཆོག། སྟོང་པ་ཉིད་གཏན་ལ་འབབ་ཡ་ལ་ཨ་ནི་རིགས་པའི་སྒོ་མང་པོ་ཡོད། ཁྱེད་དེ་མ་ཤེས་ཡ་དེ་ལ་འདི་ནས་བསམ་ཆོག་པས་དེ་ཙམ་དེ་ནས་རྟོགས་པར་མི་དཀའ་མོད། མར་ཤེས་དེ་ལ་ལུང་ཞིག་གིས་བསམ་ནའང་བསམ་པའི་གཏིང་ནས་ངེས་ཤེས་རྙེད་པ་ཞིག་འབྱུང་དཀའ་ལགས་སམ། ལུང་གཅིག་དྲངས་ནས་རོ་ད་སེམས་ཅན་ཐམས་ཅད་མ་རེད་ཟེར་གི་ལུང་གཅིག་དྲངས་ན་ཡང་སེམས་ཀྱི་གཏིང་ནས་ཡིད་ཆེས་ཡ་དེ་ཏེས་དཀའ་ལས་ཁག་པོ་ཡོད་རེད། དབང་རྣོན་ཆོས་ཀྱི་རྗེས་འབྲང་ལ་རིགས་པས་སྒྲུབ་དགོས་རེད། རོ་ད་རིགས་པས་སྒྲུབ་དགོས་ཤིང་རིགས་པ་ནི་འདིར་རྣམ་འགྲེལ་གྱིས་དེ་ནས། སྐྱེ་བ་ཡོངས་སུ་ལེན་པ་ན་ཟེར་དེ་རེད། སྐྱེ་བ་ཡོད། སྐྱེ་བ་སྔ་ཕྱི་ཡོད་པའི་སྒྲུབ་བྱེད་དགོད་པ་དང་དེ་མེད་པའི་སྒྲུབ་བྱེད་དགག་པ་གཉིས། ད་དང་པོ་སྐྱེ་བ་སྔ་ཕྱི་ཡོད་པའི་སྒྲུབ་བྱེད་དགོད་པ་དེ་ནི་རྣམ་འགྲེལ་རྩ་བར་སྐྱེ་བ་ཡོངས་སུ་ལེན་པ་ན་འབྱུང་རྔུབ་དབང་པོ་བློ་དག་ནི་རང་གི་རིགས་ལ་ལྟོས་མེད་ཅན་ལུས་ཉིད་འབའ་ཞིག་ལས་སྐྱེ་མིན་ཧ་ཅང་ཐལ་ཕྱིར་མཚམས་སྦྱོར་བར་ནུས་ལྡན་མཐོང་བ་གང་དེ་ལ་ཞེས་སོགས་འབྱུང་ས

སྐྱེས་པ་མིན་ཏེ། རིགས་འདྲ་སྔ་མ་སྔོན། རིགས་འདྲ་སྔ་མ་སྔོན་སོང་གི་དབུགས་འབྱུང་རྔུབ་སོགས་ཅན་ཡིན་པའི་ཕྱིར། དེ་ལྟ་མ་ཡིན་ན་ཧ་ཅང་ཐལ་ནི་རྒྱུ་འབྲས་ཀུན་མེད་པར་ཐལ་བ་དང། འབྱུང་བ་ཀུན་སྲོག་ཆགས་སུ་ཐལ་བ་སོགས་འཇུག་པའི་ཕྱིར། རེད་པ་ད་རིག་པ་ཡོང་ཡ་དེ་ལ་དེ་ནི་དེ་གའི་རིགས་འདྲ་སྔ་མ་ལ་མ་ལྟོས་པར་དེ་ནི་ཡོང་གི་ཡོད་ན་རིགས་འདྲ་སྔ་མ་ལ་མ་ལྟོས་པར

འདི་ནི། རྩ་བར། སྐྱེ་བ་ཡོངས་སུ་ལེན་པ་ན་ནས་ཧ་ཅང་ཐལ་ཕྱིར་ཞེས་གསུངས་པའི་ཕྱིར། ད་དེ་བར་ཐ་ལ་ལ་རྒྱས་ཤིང་རྒྱས་པར་གསུངས་ཡོད་རེད་པ་ད། ཞེས། སྐྱེ་བ་སྔ་མ་འགྲུབ། ད་བྱིས་པ་བཙས་མ་ཐག་པའི་རེད་པ་ད་རིག་པ་ཆོས་ཅན་རང་གི་རིགས་འདྲ་སྔ་མ་སྔོན་དུ་སོང་སྟེ་ཆགས་བཅས་ཀྱི་རིག་པ་ཡིན་པའི་ཕྱིར། ཐ་མལ་པ་འཆི་ཁའི་ཡིད་བློ་རྟོག་པ་ཆོས་ཅན། ཐ་མལ་པ་རོ་ད། འཆི་ཁ་ལ་ག་གི་དེ་ནས་ཡིད་བློ་རྟོག་པ་ཆོས་ཅན་རང་འབྲས་རིག་པ་ཕྱི་མ་མཚམས་སྦྱོར་ཏེ་ཆགས་ཅན་གྱི་རིག་པ་ཡིན་པའི་ཕྱིར། རྩ་བར། མཚམས་སྦྱོར་བར་ནུས་ལྡན་མཐོང་བ་གང་དེ་ལ་ཞེས་གསུངས་པའི་ཕྱིར་ཞེས་སྐྱེ་བ་ཕྱི་མ་བསྒྲུབ། ལྷག་མ་ཁྱབ་སྒྲུབ་ཁྱབ་པ་བསྒྲུབ་ཡ་དང་ཨ་ནི་ལུང་འགལ་རིགས་འགལ་སྤང་བ་སོགས་བྱས། ཞེས་སོགས་ཀྱི་རིགས་པ་གཅིག་ལས་མེད་པས་རྟོགས་དཀའ་ལ། སྐྱེ་བ་སྔ་མ་སྒྲུབ་ཡ་སྐྱེ་བ་སྔ་ཕྱི་སྒྲུབ་ཡ་གི་རིགས་པ་དེ་སྣ་ཁ་གཅིག་མ་གཏོགས་ཡོད་མ་རེད། སྐྱེ་བ་སྔ་ཕྱི་དེ་འགྲུབ་མ་ཐུབ་ན་ནི་རེད་པ་ད། ཨ་ནི། སེམས་ཅན་ཐམས་ཅད་མ་ཡིན་པ།

དེའང་ཁ་ཉིན་གྱི་རིག་རྒྱུན་ཡིན་པ་ནས་བཟུང་མ་ཡི་མངལ་ནས་བཙས་མ་ཐག་པའི་སེམས་དེ་བཙས་ཁ་མའི་རྒྱུན་ཡིན་ཞིང། མངལ་དུ་ཞུགས་མ་ཐག་པའི་སེམས་དེ་ཞུགས་ཁ་མའི་རིག་པའི་རྒྱུན་ཡིན་པའི་ཕྱིར། འཁོར་བ་ལ་ཐོག་མའི་མཐའ་མེད་པས་སེམས་ཅན་གྱི་སེམས་ཀྱི་འགོ་རྩོམ་པ་དེའོ་ཞེས་པ་ཞིག་གང་དུ་ཡང་མི་རྙེད་པས། ན་རང་གི་སྐྱེ་བའང་ཐོག་མའི་མཐའ་མེད་པར་གྲུབ་ལ། དེ་གྲུབ་པས་སྐྱེ་བ་གྲངས་ཀྱིས་མི་ཆོད་པ་ཞིག་ཡོད་པར་གྲུབ་པས་སྐྱེ་བ་ལ་ཡ་མཐའ་མེད། དེས་ན་ཚེ་འདི་ཨ་མ་ཡོད་པ་བཞིན་དུ་ཚེ་སྔ་མའི་མངལ་སྐྱེས་དང་སྒོང་སྐྱེས་གཉིས་ཀྱི་སྐབས་ཨ་མ་རེ་དགོས་པས་དེ་འདྲའི་སྐྱེ་བ་གཅིག་ལེན་པ་ལ་ཨ་མ་གཅིག་དགོས་པ་བཞིན་དུ་སྐྱེ་བ་བརྒྱ་ལེན་པ་ན་མ་བརྒྱ། སྐྱེ་བ་སྟོང་ལེན་པ་ན་མ་སྟོང་སོགས་མ་གྲངས་མེད་དགོས་པས་སེམས་ཅན་ཐམས་ཅད་ཀྱིས་མ། མ་བྱས་པའི་ཐབས་མེད། སེམས་ཅན་ཐམས་ཅད་ཀྱིས་མ་མ་བྱས་པའི་ཐབས་མེད། དེ་ལ་འདི་ལྟར། ཨ་མ་མང་དུ་དགོས་མོད་སེམས་ཅན་ནི་མཐའ་ཡས་པས་དེ་ཐམས་ཅད་ནི་ཨ་མ་ཅང་མིན་ནོ་ཞེ་ན། སྤྱིར་རང་གི་སྐྱེ་བ་མང་བར་མ་ཟད་བྱེ་བྲག་རི་དྭགས། ཤྭ་བ། དགོ་བ། འབུ་སྲིན་སོགས་རེ་རེ་ནས་ནས་ཀྱི་ལུས་བླངས་པའང་གྲངས་མེད་ཅིང། དེ་ལྟར་སེམས་ཅན་གྱི་རིགས་གྲངས་མེད་པ་རེ་རེའང་ལུས་གྲངས་མེད་པ་བླངས་པའི་ཕྱིར། སེམས་ཅན་ལས་ཀྱང་གྲངས་མང་བའི་སྐྱེ་བ་བླངས་ལ། དཔེར་ན་སོ་སོ་གི་སྐྱེ་བ་ཡིན་ན་ཡང་འབིགས། དཔེར་ན་བྱ་བྱ་གཅིག་གི་སྐྱེ་བ་ཡིན་ན་ཡང་བི་གེ་གྲངས་ལས་འདས་པ་བླངས་ཚར་བ་ལྔ་བདོ། རི་དྭགས་ཀྱི་སྐྱེ་བ་ཡིན་ན་ཡང་གྲངས་ལས་འདས་པ་འབུམ་ཕྲག་འབུམ་ཕྲག་པའི་གྲངས་ལས་འདས་པ། འོ་ད། དེ་ཡིན་དུས་སེམས་ཅན་རེ་རེ་གི་སྐྱེ་བ་ལ་ཡང་ང་ཚོ་སྐྱེ་བ་གྲངས་ལས་འདས་པ་བླངས་ཚར་ཡིན་དུས། ད། ཨ་མ་ཡང་བི་གེ། སོ་སོའི་སྐྱེ་བ་སྔ་མའི་ཨ་མ་བི་གེ་གྲངས་ཀ་ར་ཅིག་བརྩི་གི་ཡིན་ན། གྲངས་ཀ་རྒྱུན་ནས་མེད་པ་གྲངས་ཀྱིས་མི་ལོན་པ། ཨོ་ད་བི་གེ། སེམས་ཅན་གྱི་གྲངས་དང་མཉམ་པ་ར་ཅིག། བྱས་ཙང་བི་གེ། སེམས་ཅན་ཐམས་ཅད་སའི་ནང་ལོགས་ལ་སེམས་ཅན་ག་ཚད་ཡོད་ན་དེའི་གྲངས་དང་མཉམ་པའི་ད་སོ་སོའི་བི་གེ་ཨ་མ་ཡོད་བསྡད་པ། དེ་ལས་ཀྱང་མང་ང་འདྲ་པོ་ཨ་མ་བི་གེ་ཐེངས་མང་པོ་བྱས་པ། འོ་དེ་རེད། ཨ་མ་བི་གེ་ཐེངས་མང་པོ་བྱས་མྱོང་གི་རེད་བ་ད། ཐེངས་གཅིག་ཟེར་གི་མ་རེད་ཐེངས་འབུམ་ཕྲག་མང་པོ་བྱས་མྱོང་གི་རེད། སེམས་ཅན་ཐམས་ཅད་ཟེར་དུས་ད་ག་རང་རེད། མང་རུ་འགྲོ་ཡ་ཡོད་མ་རེད། ཉུང་རུ་འགྲོ་ཡ་ར་ཅིག་ཡོད་ན་མ་གཏོགས་རེད་བ་ད། བྱས་ཙང་ཨ་མ་དེ་བི་གའི་ཐེངས་མང་པོ་བྱས་མྱོང་པ་འོ་དེ་རེད་དེ་ཡིན་དུས་སེམས་ཅན་ཐམས་ཅད་ཀྱིས་བི་གའི་རང་གི་ཨ་མ་བྱས་མྱོང་པ་འོ་དེ་རེད། སེམས་ཅན་ལས་ཀྱང་གྲངས་མང་བའི་ཕྱིར་སྐྱེ་བ་བླངས་ལ། དེའི་ཚེ་ན་ཨ་མའང་གྲངས་དེ་དང་མཚུངས་དགོས་པས་སེམས་ཅན་ཐམས་ཅད་ཀྱིས་ཨ་མ་བྱས་པ་ཙམ་མ་ཟད་ལན་གྲངས་མང་པོ་རེ་མ་བྱས་ན་མི་ལྡང་བ་ཡིན་ནོ། ཁྱེད་ཚོ་ལྡང་གི་མ་རེད་གསུངས་ཐོག་སེམས་ཅན་ཐམས་ཅད་ཀྱིས་ཨ་མ་ཐེངས་མང་པོ་མ་བྱས་ན། འདིར། འདིར་བཤེས་སྤྲིང་གི་མ་ཡི་ཐུག་མཐའ་རྒྱ་ཤུག་ཚི་གུ་ཙམ། རི་ལུར་བགྲངས་ཀྱང་ས་ཡིས་ལང་མི་འགྱུར་ཞེས་སོགས་ཀྱི་དངོས་བསྟན་མ་ཡི་མ། དེའི་མ་སོགས་ལ་སྦྱར་ཡང་སོང་རེད། ཁ་ཐུག་གི་བའི་ཚིག་གི་འབྲེལ་བ་འདྲ་པོ་ལ་བྱེད་ཀྱི་ཡིན་ན་མ་ཡི་ཐུག་མཐའ་ཨ་མའི་ཨ་མ། སོ་སོའི་ཨ་མ་བྱས་དེའི་ཨ་མ་དེའི་ཨ་མ་རེད་དེ། སྦྱར་ཡང་སྐབས་འདིར་བླ་མའི་གསུང་རྒྱུན་ལྟར་ཁ་བསྒྱུར་ནས། ས་ཆེན་པོ་དེ་རྒྱ་ཤུག་གི་ཚི་གུ་ཙམ་གྱི་རིལ་བུ་བྱས་ཏེ། དཔེར་ན་འཇིག་རྟེན་གྱི་ཁམས་ད་རེ་བ་དང། འདིའི་བི་གའི་ས་དེ་བི་གའི་ཨ་ནི་རིལ་རིལ་བཟོ་ནས་བི་གའི་རྒྱ་ཤུག་གི་ཤུག་པ་གི་འབྲས་བུ་བྱེད་དོ། ད་ག་ས་ཆེན་རིལ་རིལ་བཟོ་ནས་བི་གའི། རིལ་བུ་བྱས་ཏེ་རང་གི་ཚེ་འདིའི་ཨ་མ་རིལ་བུ་གཅིག་དང། སྐྱེ་བ་སྔོན་མའི་མ། དེའི་སྔོན་མའི་མ་ཞེས་རིལ་བུ་རེ་རེ་བཞག་ཀྱང། རིལ་བུ་དེ་རྫོགས་འགྲོ་གི་རེད་མ་གཏོགས་མ་ཡི་གྲངས་རྫོགས་ཀྱི་མ་རེད་བརྒྱ་སྟོང་གི་ཆར་ཡང་མི་འགྲོ་བས་ག་གེ་ལྡང་གི་མ་རེད་ཟེར་རིལ་བུ་དེ་གིས་ཨ་མ་གྲངས་ཀ་རྒྱག་དགོས་བྱུང་ན་སེམས་ཅན་ཐམས་ཅད་ཀྱིས་མ་མ་བྱས་ན་མི་ལྡང་བ་དང། དེར་མ་ཟད་སེམས་ཅན་ཐམས་ཅད་འཚང་རྒྱ་ངེས་ཡིན་པས་སེམས་ཅན་ལ་ཟད་རྒྱུ་ཡོད་ཅིང། རང་ཉིད་ཀྱི་འཁོར་བའི་ཡ་མཐའ་མེད་པས་ན་སེམས་ཅན་ལས་རང་གི་སྐྱེ་བ་མང་བས་སེམས་ཅན་ཀུན་གྱིས་མ་གྲངས་མེད་རེ་མ་བྱས་ན་མི་ལྡང་བས་སེམས་ཅན་ཐམས་ཅད་ཀྱིས་རང་གི་མ་བྱས་ཤིང། སེམས་ཅན་རེ་རེས་ཀྱང་རང་གི་མ་མང་དུ་བྱས་ཏེ། རང་ཉིད་སེམས་ཅན་འདིའི་ལུས་མ་བླངས་བྱ་བ་མེད། བླངས་པ་ལ་གྲངས་ཀྱིས་མི་ཆོད་ཚུལ་བསམ། དེའང་མི་ཡི་སྐྱེ་བ་བླངས་པ་ལྟ་བུར་མཚོན་ན་གླིང་འདིའི་ས་ཕྱོགས་འདིར་མ་སྐྱེས་བྱ་བ་མེད། འོ་ད་གླིང་བི་ཀའི་འཇིག་རྟེན་གྱི་ཁམས་འདྲ་བ་ག་བ་ཡིན་ནའི་བི་ཀའི་སོ་སོ་གིས་སྐྱེ་བ་བླངས་མ་མྱོང་ཟེར་རྒྱུ་ནི་ཡོད་མ་རེད། སྐྱེས་པ་ལ་གྲངས་ཀྱིས་མི་ཆོད་དེ་བཞིན་དུ་ཤར་ལྷོ་ནུབ་བྱང་སོགས་འཇིག་རྟེན་རེ་རེ་ལའང་གྲངས་མེད་པ་རེ་ད་སྐྱེ་བ་བླངས་པས། སེམས་ཅན་ལས་ཀྱང་མང་བའི་ཕྱིར། མ་བྱས་པ་མ་ཟད་མི་ཡི་རྟེན་ལ་ཨ་མ། མ་བྱས་པའང་མེད་པས། མེད་པས་སེམས་ཅན་ཐམས་ཅད་ཨ་མ་ཅིས་ཀྱང་ཡིན་སྙམ་དུ་བསམ། སེམས་ཅན་ཐམས་ཅད་སོ་སོའི་ཨ་མ་རེད་བསམ་པ་བྱེད། དེ་ལྟར་བསམས་ཀྱང་དེ་ནི་མ་སྐྱེས་ན། ད་དུང་སྐྱེ་གི་མི་འདུག་ན་མར་ཤེས་ཀྱི་རྟོགས་པ་དེ།

སྐྱེ་བ་སྔ་མ། སྐྱེ་བ་སྔ་མ། གང། བི་ཀའི། ད་རེས་བི་ཀའི་སོ་སོའི་དལ་འབྱོར་གྱི་ལུས་རྟེན་ཐོབ་ཡ་གི། རྒྱུ་དེ་ས་ཉིད་དེ་སྐྱེ་བ་སྔ་མ་ཅིག་ཡོད་རེད་པ་དང། སྐྱེ་བ་སྔ་མའི། འོ་ན་དེ་ལ་ཨ་མ་ཡོད་པ་མ་རེད་པས་ཟེར་ན། དེ་ཨ་མ་ཡོད་རེད་པ་དང། ཨ་ནི་དེའི་སྐྱེ་བ་སྔ་མ། དེ་ཡི་སྐྱེ་བ་སྔ་མ་ཟེར་ད། འདུག་སེ་འདུག་སེ་བྱས་ན་གང་བྱས་བྱས་ལ་ལྟ། མ། གི་གྲངས་ཀྱིས་མི་ལང་བ། ཆགས་འགྲོ་བ་རེད་པ་དང། མར་ཤེས་སྒོམ་ཚུལ་འདི་དག་བདེ་མྱུར་མདོར་བསྡུས་ཙམ་ལས་མེད་ཀྱང། བདེ་ལམ་དང་མྱུར་ལམ་ནང་ལོགས་ལ། བདག་གི་བླ་མའི་མདུན་དུ་དཀའ་བ་སྤྱད་པའི་ལག་རྗེས། མན་ངག་ལྟར་གྱི་ས་བཅད་འདི་རྗེས་སུ་བཏང་བ་ཡིན་པས་རྒྱུན་དུ་ཉམས་ལེན་མཛད་མཁན་དང། ཨ་ནི་བསྟན་པའི་ཁུར་བཞེས་པ་རྣམས་ནི་ཕྱག་ལེན་མ་ཉམས་པ་བྱུང་ན་ལམ་གྱི་རིམ་པའི་རྟོགས་པ་སྐྱེས་ཐོན་པ་ལ་ཁྱད་ཆེ་བ་ཡོད་གསུངས་པ་རེད། འདི་བསྒོམས་པ་ན་དང་པོར་ཚེ་འདིའི་ཨ་མས་སྐྱེ་བ་སྔ་མའི་མ་མང་དུ་བྱས་པར་བསྒོམ། ཚེ་འདི་གའི་ཨ་མ་གིས་ཚེ་འདི་ལ་ཨ་མ་བྱས་པ་མ་ཟད་སྐྱེ་བ་སྔ་མ་སྐྱེ་བ་སྔ་མ་ལ་བེ་གའི་ཨ་མ་ཐེངས་མང་པོ་བྱས་མྱོང་བ་དེ་གཅིག་བསྒོམ་དང་པོ།

བསྒོམ་དགོས་ཡོད་རེད། བློ་ཡག་བྱང་ཡག་གི་ཆེད་དུ་དེ་ནས་བར་མ་དང་དེ་དག་ལ་མྱོང་བ་ལེགས་པར་ཐོན་ན་དགྲ་ལ་དམིགས་ནས་དེ་ནས་མ་བྱས་པར་བསམ་རྗེས། དགྲ་ལ་དམིགས་ནས་མ་བྱས་པར་བསམ་རྗེས་སེམས་ཅན་ཐམས་ཅད་ལ་དེ་ནས་དམིགས་ཏེ་སྦྱོང། འོ་ན་མ་ཡིན་ན་ངོ་ཤེས་དགོས་པ་ལ་དེ་མི་ཤེས་པས་མ་ཡིན་ནོ་སྙམ་ན། མཚམས་མཚམས་རྟོག་པ་ངན་པ་འདྲ་པོ་དེ་རིགས་སྐྱེ་ཡོང་གི་རེད་བ་སེམས་ཅན་ཐམས་ཅད་མ་ཐབས་ཆག་ཨ་ཡིན་མ་ཡིན་ན་ད་ངོ་ཤེས་དགོས་རེད་བ་ཡིན་ན་སྙམ་ན། སངས་རྒྱས་ཀྱིས་ཀྱང་མ་མ་བྱས་པའི་སེམས་ཅན་གཅིག་ཀྱང་མ་གཟིགས་པས། མ་ཡིན་མིན་ལ་ཐེ་ཚོམ་དགོས་མ་རེད་སངས་རྒྱས་ཀྱིས་དེ་ནས་སེམས་ཅན་ཐམས་ཅད་མ་ཡིན་པ་གཟིགས་ཡོད་རེད། རང་རེས་ངོ་མ་ཤེས་པ་མ་གཏོགས་མ་དངོས་གནས་ཡིན་ཏེ་ཚེ་འདིའི་མ་ཡང་ཕྱིས། ཁྱི་ལྟ་བུར་སྐྱེས་ནས་ཡོད་ཀྱང་རང་གིས་མི་ཤེས་ལ། ཨཱ་ཚེ་འདི་བེ་གའི་སོ་སོ་ཨ་མ་དེ་གྲོངས་ནས་ཁྱི་གི་སྐྱེ་བ་རེ་ཅིག་བླངས་ནས་མདུན་དེར་སླེབས་ཡོང་ན། སོ་སོ་མ་དེ་རེད་བ་དང། མ་ཡི་སྐྱེ་བ་རེད་སོ་སོ་ཨ་མ་དེ་རེད་བ་དང། ཁྱི་དེ། ཡིན་ན་ངོ་ཤེས་ཀྱི་མེད་པ། གཟུགས་པོ་བརྗེས་པའི་རྐྱེན་ལ། དགེ་སློང་མ་ཨུཏྤ་ལའི་མདོག་གི་ལོ་རྒྱུས་དང་ཁ་སང་སྔོན་མ་བྱུང་སོང་ང། ལོ་རྒྱུས་དང། ཕ་ཤ་ཟ་ཞིང་མ་ལ་འཚོག་བསད་པའི་དགྲ་བོ་པང་དུ་ཁུར། ཆུང་མས་ཁྱོ་ཡི་རུས་པ་འཆའ་འཁོར་བའི་ཆོས་ལ་གད་མོ་བྲོ་ཅེས་པའི་ལོ་རྒྱུས་ལྟར་ཡིན་པས་ངོ་མི་ཤེས་པ་ཙམ་མ་མིན་པའི་རྒྱུ་མཚན་དུ་མི་འགྱུར།

སོ་སོའི་གཟན་དང་དུག་ལོག་གསར་པ་གོན་པའི་སྒང་ལ་དྲེག་པ་ཡོད་མ་རེད་ཟད་ཡོད་མ་རེད་ཨི་ཁུང་ཕུག་ཡོད་མ་རེད་བ། སྒྲུབ་པ་དང་མིན་པ་ལ་ད་དེ་གོན་དགོས་གོན་ལོ་བཞི་ལྔ་དྲུག་གོན་ཡོང་དུས་ཟད་དྲེག་པ་བྱས་སྒྲུབ་པ་དང་བྱས་ཙང། དང་པོ་བུག་རྡོལ་མེད་པ་ལ་དེའི་རྒྱུན་དེང་སང་གི་གཟན་དེ་དྲི་མ་ཅན། བུག་རལ་ཅན་དུ་འདུག་པས་དེ་གཉིས་ཐ་དད་པ་ལྟ་བུ་ཡིན། དེ་ལྟར་ནའང་སྐྱེ་བ་སྔ་ཕྱི་མ་གཉིས་ཀྱི་ཨ་མ་བྱས་པ་ལ་ཁྱད་མེད་དུ་བསམ་དགོས་ཏེ། ན་ནིང་སྲོག་བསྐྱབས་ན་དེའི་དྲིན་ད་ལོ་ཡང་དྲན་དགོས་པ་བཞིན་ནོ། དེ་ལྟར་ཡང་ཡང་སྦྱངས་པས། མར་ཤེས་རྒྱུད་ལ་སྐྱེས་པའི་ཚད་ནི། ད་མར་ཤེས་ཀྱི་སྒོམ་སྟངས་ད་ལྟ་གསུངས་པ་ནང་ལྟར་བྱས་ན་སྒོམ་སྒོམ་སྒོམ་སྒོམ་བསམ་མནོ་བཏང་བཏང་བཏང་ནས་ད་མར་ཤེས་ཀྱི་རྟོགས་པ་རྒྱུད་ལ་སྐྱེས་པའི་ཚད་ག་རེ་ཟེར་ན་སེམས་ཅན་གྲོག་སྦུར་གཅིག་མཐོང་བ་ནའང་རང་རེ་དེའི་བུར་གྱུར་སྐབས་རང་གི་སྐྱིད་སྡུག་ཚང་མ་དེ་ལ་རེ་དགོས་བྱུང་བ་སོགས་ལྷང་ལྷང་དྲན་པ་དེ་མར་ཤེས་རྒྱུད་ལ་འཁྲུངས་པ་ཇོ་བོ་རྗེ་ལྟ་བུའི་དགོས་ཚུལ་གསུངས་སོ། ཨོ་དེ་རེད།

ད་ལམ་དངོས་གནས་ཀྱི་བི་གའི་ཉམས་སུ་བླང་ཡ། ཐུགས་དམ་གྱི་མཐིལ་འདྲ་བོ་དེ་ག་རེ་བྱེད་དགོས་རེད་ཟེར་ན་ཨ་ནི་བྱང་ཆུབ་ཀྱི་སེམས་དེ་བྱེད་དགོས་ཡོད་བྱུང་སོང་ཨ་བྱང་ཆུབ་ཀྱི་སེམས། ཁ་སང་སྔོན་མ་བི་གའི། དེ་ནི། རེད་བ་ད། སྐྱེས་བུ་འབྲིང་གི་ཁ་ཐུག་ལ་བི་གའི་ངེས་འབྱུང་བསྒོམ་ཡ། དེ་ཚོའི་བི་གའི་སྔོན་འགྲོ་ལམ་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེ་ཡ་གི་བི་གའི་སྔོན་འགྲོ་གི་ཚུལ་འདྲ་བོ་རེད་འཁོར་བ་ལ་ངེས་འབྱུང་སྐྱེ། རེད་བ་ད། ཨ་ནི་རང་རྒྱུ་མཚན་དུ་བྱས་ནས་བི་གའི་ངེས་འབྱུང་སྐྱེ།

ཨ་ནི། རེད་བ་ད། ཉན་རང་དེ་ཚོས་དགྲ་བཅོམ་པ་དེ་ཚོས་བི་གའི་རྫུ་འཕྲུལ་བི་གའི། བསམ་གྱིས་མི་ཁྱབ་པ་ཡོད་བསྡད་པ་དེ་ཚོས་ཚང་མ་ལོ་བྱང་ཆུབ་ཀྱི་སེམས་སྐྱེས་མ་ཐག་པ་ལས་དང་པོ་པས། རེད་བ་ད། ཨ་ནི་ཟིལ་གྱིས་མནན་ཐུབ་ཡ། དེ་བྱང་ཆུབ་ཀྱི་སེམས་ཀྱི་བཀའ་དྲིན་རེད། འོ་ན་བྱང་ཆུབ་ཀྱི་སེམས་དེ་བི་གའི་མཆོད་པའི་ཞིང་གི་བི་གའི་དམ་པར་གྱུར་པ། བྱང་ཆུབ་ཀྱི་སེམས་རྒྱུད་ལ་ཡོད་ན་དེ་ནི་བི་གའི་ཚོགས་བསགས་ཡ། སྒྲིབ་པ་སྦྱང་ཡ། བྱང་ཆུབ་ཀྱི་སེམས་ཁོ་རང་གིས་ཚོགས་བསགས། སྒྲིབ་སྦྱང། ཚོགས་བི་གའི། རླབས་ཆེན་པོ་བྱས་བདེ་བླག་ཏུ་བི་གའི་བསགས་ཐུབ་ཡ། བྱང་ཆུབ་ཀྱི་སེམས་ཀྱི་སྟོབས་ཀྱིས། རེད་རེད་བ་ད་དཔེར་ན་བྱང་ཆུབ་ཀྱི་སེམས་ཀྱི་སྟོབས་ཀྱིས་མཆོད་མེ་ཅིག་མཆོད་མེ་ཀོང་བུ་འདྲ་བ་གཅིག་མ་གཏོགས་མ་ཕུལ་ན་ཡང། སེམས་ཅན་གྱི་གྲངས་དང་མཉམ་པའི་དེ་ནི། མཆོད་མེ་ཕུལ་ཡག་གི་དེ་ནི་ཕན་ཡོན་དེ་ཐོབ་གི་རེད་སེམས་ཅན་གྱི་གྲངས་དང་མཉམ་པའི་ཟེར་དེ་ད་མཐའ་ཡས་པ་ཅིག་རེད་བ་ད་མཆོད་མེ་མཐའ་ཡས་པ་ཕུལ་བ་དང་གཅིག་པ་རེད་འབུམ་ཕྲག་འབུམ་ཕྲག་ལས་ལྷག་པ་རེད།

གནས་སྐབས་དང་མཐར་ཐུག་གི་དོན་ག་རེ་ཡིན་ནའང་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་འགྲུབ་པ་དང་དོན་ཆེ་ཤོས་དེ་བི་ཀའི་སེམས་ཅན་ཐམས་ཅད་ལ་བདེ་བ་ལྡན་པ་དང་སྡུག་བསྔལ་ལས་བྲལ་བར་གྱུར་པ་དང་འོ་ད་དེ་ཡང་བྱང་ཆུབ་ཀྱི་སེམས་ཀྱི་སྟོབས་ཀྱིས་དེ་ནི་བླ་ན་མེད་པའི་བྱང་ཆུབ་ཐོབ་ཐུབ་ཡ་ཡིན་དུས་ཅི་བསམ་པའི་དོན་འགྲུབ་ཡ། འོ་ད་བྱང་ཆུབ་ཀྱི་སེམས་དེ་རྒྱུད་ལ་ཡོད་ན་དེ་ནི་བི་ཀའི་སྡིག་གི་གནོད་པ་དང།